བོད་དོན་དཔྱད་གླེང་གསན་གཟིགས་གནང་མཁན་བོད་རིགས་སྤུན་ཟླ་རྣམ་པ་དང། ལེ་ཚན་འདི་ལ་གསན་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། The Intelligence Tibet Podcast ཀྱི་དེ་རིང་ལེ་ཚན་ལྔ་པ་དེ་ཆགས་ཡོད། དེ་རིང་གི་ལེ་ཚན་འདི་ནང་ལོགས་ལ་བོད་ནང་ལ་དམག་དོན་སྒྲིག་འཛུགས་ཀྱི་ལས་གཞིའམ་སྦྱོང་བརྡར་ལས་གཞི་དེ Military

མི་རིགས་ས་ཡ་མང་པོ་ཞིག་དཀའ་ངལ་མྱོང་བཞིན་པ་རེད། ཡིན་ན་ཡང་འདས་པའི་ཕྱི་ལོ་ཉིས་སྟོང་བཅུ་དགུ་དང་ཉི་ཤུའི་ནང་ལོགས་ལ་བོད་ནང་ལོགས་ལ་ཡང་དེ་གི་ལག་བསྟར་བྱེད་ཡ་གི་ལས་རིམ་དེ་ཤུགས་ཆེན་པོ་ཞེ་པོ་ཞིག་ཆགས་ཡོད་རེད། ཨ་ནི་ང་ཚོ་དེ་རིང་བོད་ནང་ལོགས་ལ་ཨ་ནི་དམག་དོན་གྱི་སྒྲིག་འཛུགས་ཀྱི་ཨ་ནི་ལས་གཞི་སྦྱོང་བརྡར་གང་འདྲ་བྱེད་ཀྱི་ཡོད་མེད་དེའི་ཐོག་ལ་བགྲོ་གླེང་ཞུ་གི་ཡོད། དེ་རིང་ང་ཚོ་བགྲོ་གླེང་ཞུ་ཡ་དེ་ལ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ལོགས་ལ།

ད་ཅིག་འགོ་ཁྲིད་དུ་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ཁོ་གི་ཨ་ནི་ཉིས་སྟོང་དགུ་ལོ་ལ་ཨ་ནི་བོད་ནང་ལོགས་ལ་ཡི་ཅིག་གནས་ཚུལ་མང་པོ་ཞེ་པོ་ཅིག་ལག་བསྟར་བྱེད་ཡ་ད་དེ་འདྲ་བྱུང་ཤག་ཁྲེན་དགུང་ཆུང་ལ་དེ་ག་འདྲ་ཞིག་མི་ག་འདྲ་ཞིག་ཡིན་པ་དང་ཨ་ནི་ཁོ་གི་ཡུ་གུར་མི་རིགས་ནང་ལོགས་ལ་ད་ད་ད་གི Concentration Camp ཅེས་དེ་ག་ནང་བཞིན Militarized Vocational Training ད་དེ་འདྲ་མང་པོ་ཅིག་བྱུང་བསྡད་ཀྱི་ཡོད་རེད་འདིའི་སྒང་ལ་ང་ཚོ་ལ་ངོ་སྤྲོད་ཐུང་ཐུང་ཞིག་གནང་རོགས་ཞེས་ཞུ་ཡ་ཡིན།

རེད་དེ་ནང་བཞིན་ད་ལྟ་ང་ཚོ་གི་ད་ག་ལ་འོར་དེ་བློ་མིག་ལ་གོ་ར་དེ་གཅིག་བྱེད་ཡ་མཉམ་དུ་ལ་གཅིག་བོད་ནང་ལོག་ལ་གཅིག་གསང་བ་གསང་མྱུལ་གི་བརྒྱུད་ནས་ཨ་ནི་བོད་པ་ཐམས་ཅད་ལ་གཅིག་བོད་པ་ཐམས་ཅད་ཀྱི་གི་གཏམ་རྒྱུད་ག་རེ་བྱེད་འདུག་བསམ་བློ་བསམ་ཚུལ་ག་རེ་འདུག་དེའི་བསྡུ་རུབ་བྱས་ནས་གཅིག་སྟངས་འཛིན་བྱེད་ཡ་ལ་བོད་ཀྱི་བསམ་བློ་གི་སྟངས་འཛིན་བྱེད་ཡ་ཨ་ནི་སྨྲ་བརྗོད་རང་དབང་སྟངས་འཛིན་བྱེད་ཡ་ཨ་ནི་དེ་ནང་བཞིན་ཆོས་ལུགས་རང་དབང་ལ་སྟངས་འཛིན་བྱེད་ཡ་དེ་འདྲའི་ཤུགས་ཆེ་རུ་ཞེ་པོ་བཏང་གི་རེད་དེ་བཏང་ནས་ཨ་ནི་གཅིག་བོད་ནང་ལ་གཅིག་དམ་དྲག་དང་ཤུགས་ཆེན་པོ་ཧང་སང་ཡ་གི་དེ་འདྲའི་གི་ལས་གཞི་ཤུགས་ཆེན་པོ་ཞེ་པོ་སྤེལ། དེ་སྤེལ་བའི་སྐབས་སུ་ལ་ཨ་ནི་རྒྱ་ནག་གཞུང་ལ་ཁོ་ལ་ཁོ་གི་ལས་ཀ་བྱེད་ཕྱོགས་དེ་ད་སྤྱིར་བཏང་ཁོ་གི་ལས་ཀ་བྱེད་ཕྱོགས་ཚང་མ་རྒྱ་ནག་གཞུང་གིས་མ་བཀག་ལྟ་གཏང་དགོས་རེད་དེ་དངོས་གནས་ཁོ་གི་ལག་བསྟར་བྱེད་ཕྱོགས་དེ་རྒྱ་ནག་གཞུང་དམིགས་བསལ་གྱི་ཞི་ཅིན་ཕིང་ཞེ་པོ་དགའ་པོ་བྱུང་ནས་བོད་ཚབ་ཀྱིས་ལ་ཨ་ནི་ཁོ་རང

ཨ་ནེ་ཕར་ད་ཡུ་གུར་མི་དམངས་དེའི་མ་ཅིག་སླེམ་ཡ་ད་ཁོང་ཚོའི་ལ་ནག་ཅིག་དམ་དྲག་ཤུགས་བཏང་ཆེར་གཏོང་ཡ་ལ་ཨ་ནེ་ཁོ་དམིགས་བསལ་ཕར་ལ་ད་མངག་ཡོད་རེད་ལ་འོར་ད་དེ་དེ་ཨ་ནེ་དེ་ར་སོང་ཙང་ཁོ་གི་བོད་ནང་ལ་ལ་ད་ཅིག་དམ་དྲག་གི་ཨ་ནེ་གི་སྒྲོམ་གཞི་དང་ཨ་ནེ་དམ་དྲག་གི་ཨ་ནེ་ལམ་ལུགས་མང་པོ་ཞིག་འཛུགས་སྐྲན་བྱེད་ཕྱོགས་དེ་ཨ་ནེ་ཁོ་བོད་ནང་ལ་ཉམས་མྱོང་ཕུན་སུམ་ཚོགས་པོ་བསགས་ཡོད་པ་སོང་ཙང་ཨ་ནེ་ཁོ་ཕ་ཨ་ནེ

དེའི་རྗེས་ཁོ་གི་འཛུགས་སྐྲན་ཤུགས་ཆེན་པོ་ཞེ་པོ་བྱས་ད་དེ་ཚང་མ་ཡང་བསམ་བློའི་གི་མི་མང་གི་ད་གི་ཆབ་སྲིད་སློབ་གསོ་སྤེལ་ཡ་དང་བསམ་བློ་སློབ་གསོ་སྤེལ་ཡ་དང་ཨ་ནི་ཡུ་གུར་ཡུ་གུར་མི་རིགས་གི་སོ་སོའི་གི་ད་མི་རིགས་གི་བསམ་བློ་ཡུལ་སྲོལ་གོམས་གཤིས་ཨ་ནི་ཆོས་དད་རང་དབང་ཆོས་ལུགས་གི་ཨ་ནི་འགྲོ་ལུགས་འགྲོ་སྟངས་མང་པོ་ཞིག་ལ་ཨ་ནི་ཁོང་ཚོའི་གི་ད་གི་སྟངས་འཛིན་བྱས་ནས་ཨ་ནི་དེ་རྒྱ་ནག་གི་ངོ་བོ་བསྒྱུར་ཡ་ལ་སོགས་པ་དེ་འདྲའི་ཤུགས་ཆེན་པོ་བྱས་ནས་ལས་ཤུགས་ཆེན་པོ་སྤེལ་དེ་སྤེལ་བ་ལ་ཨ་ནི་ད་ལྟའི་ཆ་ལ་གཅིག་ད་ཤར་ཏུར་ཀི་སི་ཐན་ནང་ལོགས་ས་ཡ

ད་གང་ལྟར། ད་ལྟ་གི་འདི་གང་ལྟར་འདི་ཤིན་ཅང་མི་རིགས་ལ་འབྱུང་བཞིན་པ་འདི་གང་ལྟར་རྒྱལ་སྤྱིའི་ཐོག་ལ་ཅིག་ཁྱབ་བསྒྲགས་ཤུགས་ཆེན་པོ་ཞེ་པོ་ཞིག་འགྲོ་བཞིན་པ་རེད། ཡིན་ན་ཡང་ང་ཚོ་བོད་ནང་ལོགས་ལ་ད་གང་ལྟར་འདི་གི་ཅིག་ལས་གཞི་ལག་བསྟར་བྱེད་ཡ་དེ་ཚོ་ཚང་མ་ཅིག་གནས་ཚུལ་མང་པོ་ཅིག་ཕྱི་ལོགས་ལ་ཅིག་གསལ་པོ་ཞིག་སླེབས་ཐུབ་མི་འདུག་དེ་འདྲས་ཡིན་དུས་ངེད་ཀྱིས་ད་ལྟ་བཀའ་འདྲི་ཞུ་ཡ་ཅིག་འདི་ཡིན། ད་གང་ལྟར་དམག་དོན་སྒྲིག་འཛུགས་ཀྱི་ད་གང་ལྟར་ལས་གཞི་འདི་བོད་ནང་ལོགས་ལ་ད་ག་དུས་ནས་འགོ་བརྩམས་ཡོད་རེད་ཨང་ད་དེའི་ཆ་ལ་བོད་མི་ག་ཚོད་ཅིག་འདི་གི་ད་གང་ལྟར་ལས་གཞི་ལག་བསྟར་ལབ་ན་རེད་གང་ལྟར་དམག་དོན་སྒྲིག་འཛུགས་ཀྱི་ལས་གཞི་འདི་འོག་ལ་ང་ཚོ་བོད་མི་ག་ཚོད་ཅིག་ཡོད་རེད་ཨ་ནི་བོད་ནང་གི་ས་ཆ་ག་ས་ག་བ་ག་བ་ལ་འདི་ཡོད་རེད། བླ་མ་བླ་མ་ད་ད་ཁྱེད་རང་གསུངས་པ་ཇི་བཞིན་རེད་ཨ་ནི་སྤྱིར་བཏང་ད་ད་ཤར་ཏུར་ཀི་སི་ཏན་ནང་ལ་བྱུང་འབྱོར་གྱི་ད་གནས་ཚུལ་དེ་རྒྱལ་སྤྱི་ནང་ལ་ད་ཤུགས་ཆེན་པོ་ཞེ་པོ་ཅིག་ད་ག་རེ་ལབ་དགོས་རེད་ད

ད་ལྟ་བོད་རང་སྐྱོང་ལྗོངས་རྒྱ་ནག་གི་ད་ལབ་པའི་གི་བོད་རང་སྐྱོང་གི་ཟེར་དེ་ད་ང་ཚོ་གི་སྤྱིར་བཏང་གི་ད་བོད་དབུས་ཕྱོགས་དེ་ཤུགས་ཆེན་པོ་ཞིག་ཁེལ་དུས་རེད་དེའི་ནང་ལོགས་ལ་ད་ས་ཆ་མང་ཆེ་ཞིག་ལ་ཨ་ནེ་དེ་གི་ད་ལས་གཞི་དེ་འགོ་བཙུགས་རེད་ད་སྲིད་ཇུས་དེ་འགོ་བཙུགས་རེད་ད་ད་ལྟ་ཆ་ལ་ཡ་སྤྱིར་བཏང་རྒྱ་ནག་གཞུང་ཁོ་རང་གི་ད་ད་དེ་ག་རེ་ལབ་དགོས་རེད་ད་པའི་ཡིག་ཆ་མ་དེ་དེ་འདྲས་བྱས་པ་ཡིན་ན་ད་ལྟའི་དུས་ལ་ག་རེ་ལབ་དགོས་རེད་ད་བོད་ནང་ལ་ཅིག་དེ་འདྲའི་གི་ད། དེ་ལག་ཤེས་ཀྱི་སྦྱོང་བརྡར་བསྟན་སྐྱོ་སྐྱོ་བོ་འདྲ་བོ་ཞིག་རྒྱ་ནག་གཞུང་གི་ཡིག་ཆ་རང་བལྟས་པ་ཡིན་ན་ཉིས་སྟོང་ཉི་ཤུ་ནང་རྐྱང་རྐྱང་ལ་ཅིག་འབུམ་ལྔ་དང་ཁྲི་བཞི་སྟོང་ཕྲག་གསུམ་ལྷག་ཙམ་ཅིག་ཨ་ནི་དེ་འདྲའི་གི་ད་ལྟའི་གི་རྒྱ་ནག་གཞུང་གི་ད་ཁ་ཡ་ས་གི་ད་ག་རེ་ལབ་དགོས་རེད་ད་ཁོང་ཚོའི་གི་ལབ་སྟངས་ད་ད་དབུལ་སྒྲོལ་འགག་སྒྲོལ་ལབ་ཀྱི་འདུག་ག།

ལ་སོགས་པ་འདི་བསོད་ནམས་ལགས། དུས་བྱས་དེ་ཡི་གསལ་པོ་ཅིག་ཆགས་སོང། ངས་དྲི་བ་གཅིག་འདི་ཡིན་པ་འདི་ལ་ད་ལྟ་འདི་ད་ག་འདྲ། རྒྱ་ནག་གི་ད་ལྟ་བཤད་སྟངས་ལྟར་བ་ཡིན་ན་བོད་ནང་དེ་ཚོའི་སྲིད་བྱུས་ལག་བསྟར་བྱེད་ཡ་ཚོ་བོད་ནང་གི་དབུལ་ཕོངས་ཀྱི་དཀའ་ངལ་སེལ་ཡ་ད་དེ་འདྲས་ཅིག་ཡིན་ལབ་ཀྱི་ཡོད་རེད། ཡིན་ན་ཡང་ཁོང་ཚོ་གི་དམག་དོན་སྒྲིག་འཛུགས་ལ་ཡོད་ད་ད་ག་འདྲ། Militarize ག་འདྲ་ཅིག་ལབ་དགོས་རེད་ག་འདྲ། དམག་གི་སྒྲིག་འཛུགས་ཤིག་ངོས་ནས་དེ་ཚོ་ལག་བསྟར་བྱེད་དགོས་ཡ་གི་གནད་འགག་དེ་ག་རེ་ཐུག་གི་ཡོད་རེད།

བོད་ནང་ནས་བོད་ཀྱི་ནང་ལ་ཁོང་ཚོས་ཀྱི་ཐ་སྙད་དེ་བེད་སྤྱོད་གཏོང་སྟངས་དབུལ་སྒྲོལ། འགག་སྒྲོལ། དེ་དེ་ལྟ་སྐྱེ་བོར་རྡོག་རྡོག་བྱེད་ན་ཁོང་ཚོས་ག་རེ་བྱེད་ན་ཨ་ནི་བོད་པ་དེ་ཡི་དཔེ་དབུལ་ཕོངས་ཀྱི་ནང་ལ་ས་དེ་བྱ་སྐྱོ་འདུག་ཨ་ནི་དེ་ཡི་དེ་ལ་ཨ་ནི་ཁོང་ཚོས་ཀྱི་ད་ལས་ཀ་བྱེད་མ་ཤེས་ཀྱི་དེ་ཨ་ནི་ལག་ཤེས་སྦྱོང་བརྡར་སྤྲད་ལ་སོགས་པ་དེ་འདྲས་བྱས་ནས་ཨ་ནི་ཁོང་ཚོ་ལ་ཨ་ནི་ཅིག་སོ་སོ་ཀྱི་ད་ཅིག་ལས་ཀ་བྱེད་ནས་ཨ་ནི་པེ་ཤག་བསགས་ནས་ཨ་ནི་ཕྱུག་པོ་ཆགས་ནས་ཨ་ནི་གང་ལྟར་དབུལ་ཕོངས་ལས་གྲོལ་ཡ་གི་དེ་འདྲའི་གི་ཐབས།

ལས་ཀ་ལ་འབད་བརྩོན་ཤུགས་ཆེར་སྤྲོ་བ་སོགས་པ་དང་དེ་འདྲའི་ཁ་ཡག་པོ་རེད་ཡིན་པ་ཡིན་ནའི་ལས་དོན་དེ་དངོས་སུ་རྒྱབ་སྐྱོར་དགོས་ཚུལ་ཁར་ཧ་གོ་དགོས་ལབ་ན། རྒྱལ་ཁབ་ད་ཅིག་དམངས་གཙོ་ཡིན་ནའི་རིགས་གང་ད་ཅིག་དེ་བས Authoritarian Regime ལབ་དགོས་རེད་ད་དངོས་སུ་བོད་ཀྱི་དོན་ལ་བཤད་ན་དེ་ཟ་བཙན་ནས་དེ་འདྲའི་གི། གཅིག་སྡུད་རིང་ལུགས་ལབ་ཀྱི་རེད་ང་ཚོ། ཨོ་ད་གཅིག་སྡུད་གཅིག་སྡུད་གཅིག་འདུས་རིང་ལུགས་དེ་འདྲའི་གི་འོག་ཡིན་མིན་དེ་ལས་ང་ཚོས་གཅིག་ཧ་གོ་ག་ལབ་ན། དམག་མི་ལ་དང་ཉེན་རྟོག་པ་ལ་སོགས་པ་དེ་ཚང་མ་ག་རེ་ལབ་ན་རྒྱལ་ཁབ་ཀྱི་དྲག་པོའི་དབང་ཆ། བེད་སྤྱོད་གཏོང་བྱེད་ཀྱི་ལག་ཆ་རེད། དེ་འདྲའི་གི་དམག་མི་དང་ཨ་ནི་ཉེན་རྟོག་པ་དེ་འདྲའི་གི་ཨ་ནི་མི་མང་ཨ་ནི་བེད་ག་རེ་སོགས་ད་ལས་ཀ་སྦྱོང་བརྡར་ལ་ཨ་ནི་ཁོང་ཚོས་གི་དེ་ཁོང་ཚོས་ཁོང་ཚོས་གི་སློབ་གསོ་རྒྱག་ལ་ཀོ་ས་རྡོག་རྡོག་ག་རེ་ཉིད་དེ་རྣམ་པ་ག་རེ་མཐོང་གི་ལབ་ན་ཁོང་ཚོ་གི་དམག་མིའི་གི་དྲག་པོའི་ནུས་པ་དང། ཉེན་རྟོག་པའི་གི་དྲག་པོའི་ནུས་པ་དེ་བཏོན་ནས། ཨ་ནི་བོད་པ་དེ་ལ་གཅིག་གློག་འོད་མ་བཟུང་ན་མ་བཅག། ཨ་རེ་གཅིག་ག་ལོ་འོར་རྟ་གཅིག་མ་མ་བཤམ་ཅེས་ཞིག་ཞིག་ཡོད་ར་ད་དེ་འདྲའི་གི་རྣམ་པ་ཅིག་ཐོན་དགོས་རེད་དེ་རྣམ་པ་ཞིག་ཐོན་དགོས་རེད་གཉིས་ནི་གཅིག་དེ་རེད། གཉིས་པ་དེ་ག་རེ་ཐོན་དགོས་ལབ་ན་ད་ལྟ་ཁོང་ཚོའི་གི་དེ་གཅིག་དབུལ་ཕོངས་ནས་གྲོལ་ཡ་གི་ཡིན་ལས་གི་སྲིད་ཇུས་དེ་ལག་བསྟར་གི་རྒྱབ་ལྗོངས་ཕུགས་རྒྱང་དམིགས་གཅིག་ག་རེ་ལབ་ན་ཨ་ནི་བོད་ནང་ལ་ཆབ་སྲིད་གི་བརྟན་ལྷིང་ཡོང་ཡ་ཆེད་དུ། ཆབ་སྲིད་ཀྱི། ཆབ་སྲིད་དང་བདེ་འཇགས་དེ་དེ་བརྟན་ལྷིང་ཡོང་ཡང་ཆེད་དུ་ཨ་ནེ་ཁོང་ཚོ་གི་དམག་མི་དང་ཨ་ནེ་ད་ལྟ་ཉེན་རྟོག་པ་དེ་ཚོ་གི་ཁོང་ཚོ་གི་ད་རྒྱ་ནག་ནང་གི་ད་ད་ད། People's Armed Police ལབ་ཀྱི་རེད་ད་དྲག་ཆས་ཉེན་རྟོག་ད་ཁོང་ཚོ་དེ་གིས་དེ་ཨ་ནེ་ད་དེ་གིས་ད་མི་མང་ལ་ཨ་ནེ་ད་གཅིག་ལས་བཟོ་སྦྱོང་བརྡར་ནང་ལ་དེ་དུས་ཨ་ནེ་མཉམ་ཞུགས་བྱེད་བཅུག་ནས་ཨ་ནེ་ཁོང་ཚོ་གི་ད་ཅིག་བྱེད་དེ་དེ་རྒྱབ་ལྗོངས་ཀྱི་ཆབ་སྲིད་དེ་ག་རང་ཡིན་རེད་བསམ་གྱི་འདུག་ལགས་འོང། ལགས་སོ་ཐུགས་རྗེ་ཆེ་པ་གསུམ་འདི་གསལ་པོ་ཆགས་སོང། ད་གང་ལྟར་ང་ཚོ་གིས་སེམས་ཁྲལ་བྱེད་དགོས་ཡ་གཅིག་གནད་དོན་ག་རེ་བཞག་ལབ་ན། ད་གང་ལྟར་ད་འདི་གི་ལས་རིམ་འདི་ལག་བསྟར་བྱེད་ས་མང་ཆེ་བ་གཅིག་བོད་ནང་གི་ཞིང་པ་དང་འབྲོག་པ་གིས་ད་གང་ལྟར་མི་མང་སྟོང་ད་ཁྲི་ཕྲག་མང་པོ་ཞིག་ཆགས་ཀྱི་འདུག་ད་ད་ཁྱེད་རང་གིས་གསུངས་པ་ཡིན་ན་འབུམ་ལྔ་ལྷག་ཙམ་ཅིག་གི་གནས་སྟངས་ཆགས་ཀྱི་འདུག་འདི་གང་ལྟར་ན། འདས་པའི་ལོ་ཤས་རིང་ག་ལ་གང་ལྟར་ཆབ་སྲིད་ཀྱི་སློབ་གསོ་ལབ་ཡ་རེད་དང Re-Education Policy དེ་གང་ལྟར་ང་ཚོ་དགོན་པ་དང། གཅིག་ཞིང་ཆེན་དང་ད་གང་ལྟར་གཅིག་དེ་འདྲའི་གཅིག་ནང་སྤེལ་དེ་ཆགས་ཀྱི་ཡོད་རེད་ད། ད་ལྟའི་ཆར་ལ་འདི་གང་ལྟར་འབྲོག་པ་དང་ཞིང་པ་མི་མང་དཀྱུས་མ་ནང་ལོ་དེ་ཤུགས་ཆེན་པོ་ཅིག་ཆགས་བསྡད་འདུག་འདི་གི་རྒྱ་ནག་གི་འཕྲལ་ཕུགས་རྒྱང་གསུམ་གྱི་དམིགས་ཡུལ་དེ་ག་རེ་ཆགས་ཀྱི་ཡོད་ནམ་འདི་གིས་ང་ཚོའི་བོད་ཀྱི་ད་གང་ལྟར་ཡུལ་སྲོལ་གོམས་གཤིས་རེད་ད་རིག་གཞུང་དང་དེ་ཚོ་ལ་ཅིག་འགྱུར་བ་དང་གནོད་སྐྱོན་འདྲ་ཞིག་ག་རེ་ཞིག་ཐེབས་ཀྱི་ཡོད་རེད།
ལགས་རེད་ལགས་རེད་ད་ད་དེ་གལ་ཆེ་ཤོས་དེ་ད་ང་ཚོས་ད། རྒྱ་ནག་གིས་ད་ཅིག་ཕུགས་རྒྱང་རིང་པོ་གི་བསམ་བློ་ལ་གནས་མི་འདུག་ད་རྒྱབ་ལྗོངས་ཀྱི་ད་ཆབ་སྲིད་ཀྱི་འཆར་གཞི་དེ་ཅིག་ག་རེ་ཆགས་འདུག་ལབ་ན། ད་དང་པོ་དེ་ཁོང་ཚོས་གི་ཅིག་ད་ལྟའི་གི་སྲིད་ཇུས་ལག་བསྟར་བྱེད་སའི་གི་ད་ཅིག་གི་འབེན་ནས་མ་བཙུགས་ན་བཙུགས་ས་དམིགས་ཡུལ་དུ་འཛིན་ས་དེ་གཙོ་བོ་དེ་ནི་བོད་པའི་གི་འབྲོག་པ་དང་ཨ་ནི། ཞིང་པ་དེའི་ཆགས་བསྡད་རེད། ད་དེའི་དེ་ལ་ཡ་ད་ཉེན་ཁ་གཅིག་ག་རེ་ཆགས་ཡོད་རེད་ལབ་ན་དང་པོ་དེ་ད་དང་པོ་དེ་ཁོང་ཚོའི་གི་བོད་པ་གི་ཨ་ནི་ཞིང་པ་དང་འབྲོག་པ་དེ་གི་ཨ་ནི་སོ་སོའི་གི་སྐྱིད་སྡོང་གི་ཞིང་པ་ཡིན་ན་ཞིང་པའི་གི་འཚོ་བ་དང། འབྲོག་པ་ཡིན་ན་འབྲོག་པའི་གི་འཚོ་བ་ཁོ་རང་ཚོ་ཡོད་རེད། ཡིན་ནའི་རྒྱ་ནག་གཞུང་གི་ད་དེའི་དེ་ལ་ཨ་ནི་འགྲིག་མི་འདུག་ཁོང་ཚོའི་གི་ད་ཨིན་ཁྱེད་རང་ཚོའི་གི་ད་གཅིག་འཚོ་བའི་གི། འཚོ་བ་སྐྱེལ་སྟངས་ཀྱི་བསམ་མནོ་དང་འཚོ་བ་སྐྱེལ་སྟངས་ཀྱི་འདུ་ཤེས་དེ་ཚོ་མ་རྗེས་ལུས་དང། ཨཱ་ནི། ལྟ་བ་མཁྲེགས་འཛིན་གྱི། དེ་འདྲས་རེད་ཤག། ཨཱ་ནི་མང་པོ་ཞིག་ཁྱེད་རང་ཚོ་དཔེ་ད་ལེ་ལོ་རང་བཞིན་ལྡན་པའི་དེ་འདྲས་རེད་ཤག། དེ་མ་སོང་ཚུལ་ཁོང་ཚོའི་གི་དང་ད་ལས་རྩལ་སྦྱོང་བརྡར་བྱས་ནས། ཨཱ་ནི་ཁྱེད་རང་ཚོ་ད་ཅིག་ལེ་ལོ་ནས་གྲོལ་བཅུག། ཨཱ་ནི་དེ་དབུལ་ཕོངས་ནས་གྲོལ་བཅུག། ཨཱ་ནི། ཆོས་ལུགས་ཀྱི་ཨ་ནི་ཤུགས་རྐྱེན་ངན་པ་ནས་ཡར་གྲོལ་བཅུག། དེ་འདྲིའི་གི་ཁ་གཡར་ནས་ད་བྱེད་ཡོད་རེད་ད་དེ་འདྲིའི་བྱེད་སྐབས་སུ་ལ་ད་དེ་རྣམ་པ་ཁ་ཤས་ཁ་ཞིག་ཡོད་ལབ་ན་དང་པོ་དེ། བོད་པ་དང་འབྲོག་པ་དེ་དེ་སོ་སོའི་ཕ་མེས་ཡང་མེས་ཀྱི་སོ་སོའི་གི་ས་ཆ་ལ་སྡོད་མ་བཅུག་བྱས་རྒྱ་ནག་གཞུང་གི་འཛུགས་སྐྲན་བྱེད་རྒྱུ་ཨ་ནི་གྲོང་སྡེ། དང་ཨ་ནི་ཅིག་གྲོང་པ་ཆང་གི་ཆུང་གི་དེ་འདྲིའི་འཛུགས་སྐྲན་མང་པོ་ཞིག་བྱས་ཤག། དེའི་ནང་ལ་ཨ་ནི་ཁོང་ཚོ་ད་སོ་སོའི་ས། འབྲོག་པ་དེ་སོ་སོའི་ས་ཆ་ལ་སྡོད་མ་བཅུག་བྱས་ཞིང་པ་དེ་སོ་སོའི་ས་ཆ་སྡོད་མ་བཅུག་དེ་དེ་ལ་ཕར་གནས་སྤོ་དགོས་འདུག་ཨ། དེ་གནས་སྤོ་ཡ་གཅིག་བྱས་དེ་འདྲིའི་གནས་སྤོ་བའི་སྐབས་སུ་ལ་ང་ཚོ་ག་རེ་ཧ་གོ་བ་ལབ་ན་ན། ཁོང་ཚོ་སོ་སོའི་གི་གནས་སྤོ་བའི་སྐབས་སུ་ལ་ཁོང་ཚོའི་གི་ཕ་མེས་ཡང་མེས་གི་ཁོ་རང་ཚོ་དངོས་གནས་ས་ཆ་ཞིག་ཡོད་རེད་དེ་ས་ཆ་དེ་ཤོར་འགྲོ་གི་རེད། དེ་ས་ཆ་དེ་མཉམ་དུ་ལ། ཨ་ནི་ས་ཆ་དེ་ལ་བརྟེན་ནས་འཚོ་བ་སྐྱེལ་སྟངས་ཤིག་ཡོད་རེད་ད་དཔེར་ན་འབྲོག་པ་ཡིན་ན་འབྲོག་པའི་འཚོ་བ། ཨ་ནི་ཞིང་པ་ཡིན་ན་ཞིང་པའི་འཚོ་བ་ཞིག་ཡོད་རེད་དེའི་འཚོ་བ་དེ་དང་འབྲེལ་བའི་གེགས་ཨ་ནི་བོད་པའི་གེགས་ད་འབྲོག་པའི་གེགས་རིག་གནས་འབྲོག་པའི་གེགས་རིག་གཞུང་འབྲོག་པའི་གེགས་ཡུག་ཚོ་ཁམས་ཞིག་ད་ནུ་རྒྱ་ཞིང་པའི་གེགས་ཡུག་ཚོ་ཁམས་ཞིག་ད་ཞིག་པའི་གེགས་འབྲོག་ལུག་འབྲོག་སྟོང་མང་པོ་ཞིག་ནི་ད་ག་ལས་ག་ལས་རྩ་ལག་དྲུག་བྲལ་གྱི་ཉེན་ཁ་གཅིག་ཆགས་དུས་རེད་ད་དེ་གཅིག་ཆགས་དུས་གཉིས་ཆགས་དུས་རེད། དེ་འདྲིའི་གི་ཕོ་རྒྱུགས་ར་མོ་གསར་མ་བཏང་དགོས་སུ་ལ་དེ་གཅིག་ག་རེ་ཆགས་ལ་ན་ཨ་ནི་ཁོང་ཚོའི་གི་ཕི་ཡི་ནང་ལ་མ

བོད་པའི་གི་ངོ་བོ་དང་བོད་པའི་གི་ཡུལ་སྲོལ་གོམས་གཤིས་ག་ལེ་ཨ་ནི་རྒྱ་ནག་གི་ད་ཅིག་ཡུལ་སྲོལ་གོམས་གཤིས་གི་རྒྱ་ནག་གི་ངོ་བོ་རྒྱ་ནག་གི་ཅིག་རིག་གནས་ནང་ལ་མ་ཐིམ་བཅུག་ཡ་བརླག་བཅུག་ཡ་ཞིག་འདུག་བ་དེ་འདྲིའི་གི་ད་ཕུགས་རྒྱང་རིང་པོ་བསམ་བློ་ད་རུང་ཡོད་རེད་བསམ་འདུག་ལགས་འོང། ཨ་ལགས་སོ་དཔལ་ལྡན་བསོད་ནམས་ལགས་ཐུགས་རྗེ་ཆེ་ད་གང་ལྟར་ང་ཚོ་གི་བོད་ནང་གི་འབྲོག་པ་དང་ཞིང་པའི་གི་ད་ཁོང་ཚོའི་གི་འཚོ་བ་དང་ཁོང་ཚོ་གི་དེ་ཞིག་བརླག་བ་ཡིན་ན་ང་ཚོ་བོད་ཀྱི་ད་གང་ལྟར་རིག་གཞུང་དང། བོད་ཀྱི་ཡུལ་སྲོལ་གོམས་གཤིས་ཀྱི་མ་རྩ་ཆེན་པོ་ཞིག་ལ་ཉེན་ཁ་འཕྲད་ཀྱི་ཡོད་པ་གི་དེ་འདྲའི་ཞིག་ལ་ཡང་ང་ཚོས་ངོས་འཛིན་ཞུས་ན་ཕལ་ཆེར་མ་འགྲིག་པ་ཡོད་མ་རེད་བསམ་གྱི་འདུག་ད་གང་ལྟར་ངེད་ཀྱི་སྒང་གི་དྲི་བ་དེ་ད་ལྟ་དེ་གང་ལྟར་འདྲ་བོ་རེད་བའི་ཆགས་ཀྱི་འདུག་ད་གང་ལྟར་རྒྱ་ནག་དམར་པོ་གིས་ད་བོད་ནང་ལ་འཛིན་པའི་སྲིད་བྱུས་དེ་ལ་ཡིད་ཆེས་བ་ཡིན་ན་ད་གང་ལྟར། ཅིག་ཁ་ལོ Systematic ལས་དང་གང་ལྟར་ཁོ་རང་ཚོ་གིས་ཅིག་དུས་ཡུན་རིང་པོ་ཞིག་ནས་འཆར་གཞི་བཏོན་བྱས་ད་གང་ལྟར་བོད་ནང་གི་ཁྱེད་རང་གིས་གསུངས་པ་ནང་བཞིན་རེད་བོད་ནང་གི་ད་སྐད་ཡིག་རིག་གཞུང་ཡིན་ན་རེད་དུ་ཡུལ་སྲོལ་གོམས་གཤིས་ཡིན་ན་རེད་དེ་ཚོ་མང་པོ་ཞིག་ལ་དཀའ་ངལ་ད་དཀའ་ངལ་འཕྲད་བཅུག་པ་དང་ད་གང་ལྟར་སྡིག་ཅིག་ཆགས་ཀྱི་ཡོད་རེད་ད་ལྟའི་ཆར་ལ་རྒྱ་ནག་གི་དམར་པོའི་སྲིད་ཇུས་ཚོ་བོད་ནང་གི་རྫོང་རིམ་པ་ཙམ་མ་ཚད་ཨ་ནི་གཅིག་དམིགས་བསལ་གྱི་བོད་ཀྱི་ཁ་ལོག་རེད་ད་གང་ལྟར་གྲོང་གསེབ་དང་དེ་ཚོ་ནང་ལ་ལག་བསྟར་ཅིག་ཤུགས་ཆེན་པོ་ཞིག་བྱེད་ཀྱི་འདུག་དེ་ཚོའི་ཤུགས་རྐྱེན་དེ་གིས་ད་ང་ཚོ་མ་འོངས་པ་ལོ་ལྔ་བཅུ་ནས་ལོ་ཉི་ཤུ་སུམ་བཅུ་བཞི་བཅུ་ལྔ་བཅུ་དེ་འདྲ་ཅིག་ནང་བསྟན་ན་ཉེན་ཁ་ག་རེ་རང་ཞིག་ཆགས་ཀྱི་རེད་དགོངས་ཀྱི་འདུག།

ཆུ་ཡིན་ནའི་རེད་དཔལ་འབྱོར་ཡིན་ནའི་རེད་ད་གཅིག། བདེ་འཇགས་ཡིན་ནའི་རེད་ད་ནང་བཞིན་གཅིག་ཤེས་ཡོན་ཡིན་ནའི་རེད་ལོ་རྒྱུས་ཡིན་ནའི་རེད་ཚོང་རིག་དཔལ་འབྱོར་གྱི་ཡིན་ནའི་རེད་ལ་སོགས་པའི་ཐད་རྒྱ་ནག་དམར་ཤོག་ཚོགས་པའི་གི་སྟངས་འཛིན་འོག་ལ་འགྲོ་དགོས་ཡག་གི་ཤུགས་ཆེར་སྐྱེ་གཏོང་ཤུགས་ཆེན་པོ་ཞིག་ཆགས་ཏེ་ད་སྲུང་ཚོགས་ང་ཚོའི་གི་དབྱིན་སྐད་ཐོག་བཤད་ན་ནི། Partyfication of State and Society ལེགས་ལྡོག་ཅིག། རྒྱ་ནག་རྒྱལ་ཁབ་ཀྱི་གཞུང་ཡིན་ནའི་རེད་ད་ནང་བཞིན་རྒྱ་ནག་གི་སྤྱི་ཚོགས་ཡིན་ནའི་རེད་གང་སར་རྒྱ་ནག་དམར་ཤོག་ཚོགས་པ་ཤུགས་ཆེར་མི་འབབ་སྟངས་ཤུགས་ཆེར་སྟོན་ཅིག་གི་སྲིད་ཇུས་ཤུགས་ཆེན་པོ་ཞིག་སྤེལ་འདུག། དེ་དམིགས་བསལ་གྱི་བོད་ནང་ལ་དེ་ཤུགས་ཆེ་ཤོས་ཆགས་འདུག་ད་དེ་ཤུགས་ཆེར་ཆགས་དགོས་རྒྱུ་མཚན་མང་པོ་ཞིག་འདུག་གཅིག་ག་རེ་ཆགས་འདུག་ལབ་ན་སྔོན་མ་བྱེད་དུས་ང་ཚོའི་གི་བོད་པའི་གི་ད་གཅིག་ནམ་རྒྱུན་གི་འགྲོ་སྟངས་ཡུལ་སྲོལ་གོམས་གཤིས་ནང་གཅིག་ཆ་ག་རེ་ཆགས་འདུག་ལབ་ན་གཅིག་གྲོང་པ་ཁྱིམ་མཚེས་གཅིག་ནང་ལ་ཡ་གཅིག་རྙོག་དྲ་ཅིག་ཆགས་ཡོད་ན། ཨེ་གྲོང་པ་དེ་ནང་ལ་ཡོད་པའི་གི་བླ་མ་ཡིན་ནའི་རེད་ཡང་མིན་ན་ཅིག་མི་དེ་ཚོའི་རྒན་པ་ཡིན་ནའི་རེད་ཁོང་ཚོས་གི་ཡར་མར་གོ་སྡུར་བྱས་ནས་ནང་འགྲིག་བྱས་ནས་ཅིག་དཀའ་ངལ་རྙོག་དྲ་ཆགས་ཡོད་ན་ནང་འགྲིག་བྱས་ནས་ཨ་ནི་དཀའ་ངལ་ནང་ལོག་ལ་སེལ་ཡ་ལ་སོགས་པ་དང། ཡང་ཅིག་གྲོང་པ་ཁྱིམ་མཚེས་ནང་ལོག་ལ་ཅིག་ཅིག། ཅིག། མི་ཤི་ཡ་ལ་སོགས་པ་དང་ན་ཡ་ལ་སོགས་པ་དང་ཡང་མིན་ན་གོད་ཆག་ག་རེ་འདྲ་བྱུང་ཡིན་ནའི་ཡང་ཅིག། གྲོང་པ་སོ་སོའི་སོ་སོའི་ནང་ཁུལ་ལ་ཕར་ཚུར་རོགས་པ་དང་རོགས་པ་བྱེད་རེས་བྱས་ནས་ཨ་ནི་སོ་སོའི་དཀའ་ངལ་སོ་སོས་སེལ་ཐུབ་ཡ་གི། དེ་འདྲའི་གི་ཨ་ནི་ཅིག་ཡུལ་སྲོལ་གོམས་གཤིས་དང་ང་ཚོའི་གི་ཅིག་ནམ་རྒྱུན་ཞུ་དུས་སྐྱིད་སྡུག།

ག་ལ་བོར་ད་སྤྱི་ཚོགས་ནང་ཡང་མཐོང་དང་ཅིག་ག་ལ་བོར་དེ་འདྲའི་ཞིག་ཡོད་རེད་ད་ད་ལྟའི་ཆར་ལ་རྒྱ་ནག་དམར་ཤོག་ཚོགས་པ་བོད་ནང་འཛུལ་ནས་བོད་པའི་སྤྱི་ཚོགས་ནང་མར་འཛུལ་ནས་ཨ་ནི་ནམ་རྒྱུན་བོད་པའི་གི་སོ་སོ་སོ་སོའི་དཀའ་ངལ་སེལ་ཡ་དེ་དེ་རྒྱ་མི་དམར་ཤོག་ཚོགས་པ་གི་སེལ་ཡ་ལ་སོགས་པ་དང་དཔེ་གཅིག་ལ་བོད་པ་དེ་རྙོག་དྲ་ཞིག་ཆགས་ཡོད་ན་རྒྱ་ནག་གི་ཁྲིམས་ཁང་ནང་གཏུགས་ནས་ཅིག་རྙོག་དྲ་སེལ་ཡ་ལ་སོགས་པ་དང་དེ་འདྲའི་བྱེད་སྒོའི་ཐོག་ལ་བོད་པའི་ཁོ་རང་བོད་པའི་ནང་ལོག་གི་ཅིག་ཐ་ན་ནང་མི་ནང་ལོག་གི་རྙོག་དྲ་ཞིག་ཡིན་ན་ཅིག་རྒྱ་ནག་དམར་ཤོག་ཚོགས་པ་སླེབས་ནས་ཅིག་སེལ་ཡ་ལ་སོགས་པ་དེ་འདྲའི་བྱེད་སྒོའི་ཐོག་ལ་ཅིག་རྒྱ་ནག་གི་ཅིག་བོད་པའི་གི།

བོད་པའི་གི་ངོ་བོ་རེད་དེ་གིས་དེ་ཅིག་རྩ་བརླག་བཏང་ཡ་ཤོད་ར་ད་མ་རྩ་ཁོ་རང་ནས་ཅིག་རྒྱུད་ནས་བཏང་ཡ་ཤོད་ར་ད་དེ་འདྲས་གིས་འབད་བརྩོན་བྱེད་བསྡད་པ་ཞིག་དེ་འདྲས་ཅིག་གིས་སྲིད་བྱུས་ངན་པ་ཟིན་དོ་ཞིག་རྣམ་པ་ཤུགས་ཆེན་པོ་འདུག་ཞུ་ཡ་ཡིན། ཨ་ལགས་སོ་ཐུགས་རྗེ་ཆེ་དཔལ་ལྡན་བསོད་ནམས་ལགས་ད་གང་ལྟར་ཁྱེད་རང་གིས་གསུངས་པ་ནང་བཞིན་རེད་ད་གང་ལྟར་འདས་པའི་གི་ལོ་ལྔ་བཅུ་དྲུག་ཅུ་ཙམ་གི་ནང་ལོགས་ལ་རྒྱ་ནག་གིས་བོད་ནང་ལོགས་ལ་གང་ལྟར་ཅིག་སྲིད་བྱུས་ལག་བསྟར་བྱེད་སྟངས་ཚང་མ་ཅིག་ང་ཚོས་ཅིག་སྡོམ་ཅིག་བརྒྱབ་པ་ཡིན་ན་ང་ཚོའི་བོད་འདི་ད་གང་ལྟར་ཤི་དང་གསོན་གྱི་གནས་སྟངས་སླེབས་ཡ་འདྲ་བོ་དང་ཨ་ནི་ཅིག་འདི་ཡའི་ཅིག་གནང་སྟངས་ཚོ་ལ་བལྟས་པ་ཡིན་པ་ན་མ་འོངས་པ་ལོ་ལྔ་བཅུ་དྲུག་ཅུ་ནང་ལ་བོད་ནང་གི་གནས་ཚུལ་འདི་ཛ་དྲག་པོ་ཞེ་ཅིག་ཆགས་ཀྱི་དེ་འདྲའི་ཅིག་གི་ཅིག་བསམ་ཚུལ་ཞིག་སླེབས་ཡོད་དོ། ད་དཔལ་ལྡན་བསོད་ནམས་ལགས་ངེད་ཀྱི་ད་གང་ལྟར་བཀའ་འདྲི་ཞུ་ཡ་དེ་ཐ་མ་དེ་ཡིན། ད་ང་ཚོའི་གི་སྒང་ནས་སྐད་ཆ་མང་པོ་ཅིག་བཤད་ཡོད་རེད་ད་གང་དག། འདས་པའི་གི་ལོ་ལྔ་བཅུ་དྲུག་ཅུ་ཙམ་གྱི་ནང་ལོགས་ལ་ཨ་ནི་རྒྱ་ནག་གི་སྲིད་བྱུས་མང་པོ་ཅིག་ནང་ལོགས་ནས་ད་ལྟ་ཨ་ནི་བོད་ཀྱི་ཨ་ནི་ཅིག་དམག་མི་གི་སྒྲིག་འཛུགས་ལྡན་པའི་གི་ཨ་ནི་ངལ་རྩོལ་གྱི་ལས་རིམ་དེ་བོད་ནང་ལོགས་ལ་སླེབས་པ་མ་ཚད་ད་གང་ལྟར་བོད་མི་འབུམ་ལྔ་དྲུག་ཙམ་ཅིག་གི་ལ་དེ་ག་ཙམ་ཞིག་ལག་བསྟར་བྱེད་འགོ་བཙུགས་པ་རེད་མ་འོངས་པ་དེ་ཤུགས་ཆེ་རུ་འགྲོ་གི་རེད་ཁྱེད་རང་ངོས་ནས་ད་ལྟ་མཇུག་སྡོམ་གི་ཚུལ་དུ་གསུངས་པ་ཡིན་ན། གནད་དོན་འདི་ཚོ་གིས་ད་ལྟའི་གི་བོད་ནང་གི་གནས་སྟངས་དེ་ག་འདྲ་འདྲ་བོ་ཞིག་ཡིན་པ་ང་ཚོ་ངོས་འཛིན་བྱེད་དགོས་གི་རེད་ཨ། འདི་མཉམ་དུ་ཁྱེད་རང་གི་མཇུག་སྡོམ་དེ་ཅིག་གསུང་རོགས་གྱིས་ཞུས། ད་ད་ལྟའི་གི་བོད་ནང་གི་གནས་སྟངས་དེ་དངོས་གནས་དྲང་གནས་དཔེ་ད་ཆབ་སྲིད་གི་ཅིག་དམ་དྲག་ཆ་ནས་རེད་དཔེ་ད་གང་ཅིའི་ཐོག་ནས་སྤྱི་ཚོགས་གི་དམ་དྲག་གང་ཅིའི་ཐོག་ནས་བྱས་ནས་དཔེ་ཤུགས་ཆེན་པོ་ཞིག་འདུག་ཡ་ད་ད་ལྟའི་ཆ་ལ་རྒྱ་ནག་གཞུང་གི་སྤྱིར་བཏང་གི

མི་རིགས་མཐུན་སྒྲིལ་གྱི་སྲོལ་ཁྲིམས་སླེབས་འདུག། དེའི་དོན་ཆ་བཞག་ན་ཅིག་ཚང་མ་ཡག་ཅིག་ཁ་ཡག་ས་ལ་མཐུན་སྒྲིལ་དང་ཡར་རྒྱས་དང། འབྱོར་འབྲིང་གི་གྲལ་རིམ་ལ་ཡར་འགྲོ་ཡ་ལ་སོགས་པ་ལ་ཁ། ཅིག་ཚིག་དེ་བལྟས་ཡིན་ན་དཔེ་སྙན་པོ་ཡག་པོ་ཡོད་པ་རེད་དོ། དེ་ཕུགས་འབྱུང་མ་བསམ་བློ་བཏང་ཡིན་ན་ད་ལྟའི་དུས་ལ་བོད་ནང་ལ་དངོས་གནས་དྲང་གནས་ཅིག། བོད་པའི་གྱི་ཅིག་གཅིག་ད་ཡུལ་སྲོལ་གོམས་གཤིས་རེད་རིག་གཞུང་རེད་སྐད་ཡིག་རེད་ད་ནང་བཞིན་ཁོར་ཡུག་རེད་ད་ནང་བཞིན་བོད་མི་ཚང་མ་གཅིག་གི་འཚོ་བའི་གནས་བབ་རེད་དེ་གའི་དེ་དངོས་གནས་དྲང་གནས་དུ་གཅིག་རྒྱ་ནག་གཞུང་གི་ལ་གནོན་ཤུགས་འོག་ལ་དམ་དྲག་ཤུགས་ཆེར་འགྲོ་སྐབས་སུ་ལ་མ་འོངས་པར་བོད་པ་དེ་གའི་རིགས་ལ་ཨ་ནི་ཕྱོགས་གཅིག་ནས་ཆབ་སྲིད་ཆ་ནས་བསམ་བློ་བཏང་ནའི་རྒྱ་ནག་གིས་དམ་དྲག་ཤུགས་ཆེན་པོ་ཞུ་གི་གཅིག་གིས་ཨ་ནི་དཔལ་འབྱོར་ཕྱོགས་ནས་བསམ་བློ་བཏང་ཡོད་ན་བོད་པ་དེ་གའི་སོ་སོའི་སྲོལ་རྒྱུན་གྱི་ད་ཡོད་ཀྱི་འཚོ་བ་སྐྱེལ་དགོས་དེ་བཅས་མ་གྱིས་ད་ལྟ་གཅིག་རྒྱ་ནག་གི་སྟངས་འཛིན་བྱེད་ཆོག་གི་ཁྲོམ་རའི་ནང་ལ་ལས་ཀ་བྱེད་སྐབས་སུ་ལ་བོད་པ་དེ་ད་ལྟ་ཁོང་ཚོའི་གི་ལས་རྩལ་སྦྱོང་བརྡར་ཅིག་དང་ཡིན་ནའི་ལས་ཀྱི་ཁ་ལག་བཟོ་སྟངས་འདྲ་བོ་དང་ལམ་ཁ་རྒྱག་སྟངས་འདྲ་བོ་དང་ཁང་པ་བཟོ་སྟངས་འདྲ་བོ་དང། ཅིག་དེ་གཏེར་སྔོག་སྟངས་འདྲ་བོ་དང་ལས་ཀ་ཡིན་ནའི་དཀྱུས་མ་ནང་བཞིན་གཡོག་པོ་རྒྱུག་ཡ་གི་དེ་འདྲའི་ལག་ཤེས་འདྲ་བོ་དེ་འདྲའི་སློབ་ཁྲིད་བྱེད་སྐབས་སུ་ལ། དེ་འདྲའི་རྒྱ་ནག་གི་རྒྱ་ནག་རྒྱ་ནག་རྒྱལ་ཁབ་དང་རྒྱ་ནག་མི་རིགས་ཀྱི་དཔལ་ཏི་གོ་རོན་ཏང་རྩིས་བྱེད་མགྱོགས་ཀྱི་ཁྲོམ་ར་ཅིག་ནང་ལ་བོད་པ་མི་གཅིག་དེ་འདྲའི་བོད་པའི་འབྲོག་པ་ཞིང་པ་ཞིག་འཚོ་བ་སྐྱེལ་ཡ་སླེབས་སྐབས་སུ་ལ། ཁོང་ཚོ་གི་དངོས་གནས་ཁོང་རང་འཚོ་བ་དེ་མུ་མཐུད་ནས་དེ་འདྲའི་ཞིག་འཚོ་བ་ཡང་ཕུན་སུམ་ཚོགས་པ་སྐྱེལ་ཐུབ་ཡ་དཔེ་ཁག་པོ་ཆགས་འགྲོ་གསུངས་འདུག་དེ་ཆགས་སྐབས་སུ་ལ་ད་ང་ཚོས་ཀྱི་རྒྱལ་ཁབ་གཞན་པ་ལ་དེ་འདྲའི་ལག་བསྟར་བྱེད་ཕྱོགས་སྔོན་མ་དཔེར་ན། ཨ་ཕས་ཀྱི། བཙན་རྒྱལ་རིང་ལུགས་སྔོན་མ་ཡོད་སྐབས་སུ་ལ་ད་ལུང་པ་གཞན་པ་བཙན་འོག་བསྡུས་སྐབས་སུ་ལ་ཁོང་ཚོས་ཀྱིས་བཙན་རྒྱལ་རིང་ལུགས་ཐོག་གི་ལག་བསྟར་བྱེད་སྟངས་དང་འདྲ་བོ་འགྲོ་བའི་ཆེད་དུ་བ་དེ་འདྲའི་ཆགས་སྐབས་སུ་དེ་ཉེན་ཁ་ག་རེ་ཆགས་དགོས་ལབ་ན་མ་འོངས་པར་བོད་པའི་སྤྱི་ཚོགས་ནང་ལ་ད་ཅིག་བོད་པ་དེ་སོ་སོ་ཀྱི་འཚོ་བའི་ཀྱི་གནས་བབ་དང་སོ་སོ་ཀྱི་ཡུལ་སྲོལ་གོམས་གཤིས་དང་མང་པོ་ཞིག་ད་ཅིག་རྩ་བརླག་འགྲོ་དེ་འདྲའི་ཆགས་སྐབས་སུ་ལ

གཞན་པ་ལ་སོགས་པ་དེ་འདྲས་ཀྱི་བེད་མེད་ལོངས་སྤྱོད་ཤུགས་ཆེན་པོ་བྱས་ནས་ཨ་ནི་གཅིག་ཆང་རག་གི་དཀའ་ངལ་ལ་སོགས་པ་དང་འཕྲད་ཡ་ལ་སོགས་པ་དང་ཨ་ནི་གཅིག། ཨ་ནི་འཕྲོད་བསྟེན་གྱི་དཀའ་ངལ་ཤུགས་ཆེན་པོ་འཕྲད་ཡ་ལ་སོགས་པ་དང་ཨ་ནི་ད་ནང་གི་གཅིག་མི། བོད་པའི་ནང་ཁུལ་ཡིན་ན་གཅིག་ག་རེ་ལབ་དགོས་རེད་ད་གཅིག། གཅིག་མ་དགའ་བ་ནི་མ་སྐྱིད་པ་ལབ་དགོས་རེད་ད་དེ་འདྲས་ཤུགས་ཆེན་པོ་ཡོད་ཀྱི་ད་དེ་འདྲས་ཀྱི་ད་མ་འོངས་པ་གཅིག་ཕུགས་ཡོང་ར་མོ་ས་སྟོང་ལ་དེ་འདྲས་ཀྱི་གཅིག་ག་རེ་ལབ་དགོས་རེད་ད།